གཅིག་སློབ་གྲྭ་དེ་དག་གི་སློབ་ཁྲིད་གནས་སྟངས་དང་ལྟ་སློབ་ཕྲུག་གི་ཡོང་སྟངས་དང། ཨ་ནེ་སློབ་གྲྭ་དེ་དག་དཀའ་ངལ་ག་འདྲ་སེལ་འོས་དེའི་སྐོར་ལ་བཅར་འདྲི་བྱ་ཡུལ་ཡོངས་རྣམ་པ་ཚོས་གསན་གཟིགས་གནང་རོགས་ཞུ། ཁ་སང། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ངོས་ནས་སློབ་སྤྱི་ཚང་མ་ལ། ལང་ཚོ་དར་བབ་ཀྱི་འཕྲོད་བསྟེན་གྱི་སྒང་ལ་ཨ་ནེ་ཟབ་སྦྱོང་ཅིག་སྤྲད་ཡོད་རེད་ད། འདི་ལ་སློབ་སྤྱི་ཅིག་ཡིན་པའི་ཆ་ནས་ཁྱོད་རང་གི་སློབ་གྲྭ་གི་ནང་ན་ད། སློབ་ཕྲུག་ག་ཚད་ཟིག་ཡོད་ན་ཨ་ནེ་གཅིག་སློབ་ཕྲུག་གི་བརྒྱ་ཆ་སྤངས་ན་ཨ་ནེ་བོད་པ་གི་སློབ་ཕྲུག་ག་ཚད་ཟིག་ཡུལ་མི་གི་སློབ་ཕྲུག་ག་ཚད་ཟིག་དེའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཅིག་གནང་གི།

ལས་གཞི་དེ་འདྲ་ཞིག་སྤེལ་དགོས་ཀྱིན་ཡང་དེ་ཧ་ཅང་གལ་ཆེན་པོ་མཐོང་གི་འདུག་དེ་ང་ཚོ་ཕར་སྤེལ་བྱས་ཡང་དེ་བཟང་དེ་འཆར་གཞི་དེ་བཞིན་དེ་འདྲའི་བཟོས་འཆར་གཞི་ཡོད་ཞུས།
ང་སྤོན་ཊ་གཏན་སློབ་ཀྱི་སློབ་སྤྱི་ཡིན། ཨ་ནི་སྤོན་ཊ་གཏན་སློབ་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལ་འདུག་གསར་བཙུགས་གནང་རྒྱུ་བྱས་རེད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལ་འདུག་དཔལ་ལྡན་ཤེས་རིག་ལས་ཁུངས་ནས་འདུག་དཔལ་ལྡན་ཤེས་རིག་ལས་ཁུངས་ཀྱི་འཛིན་སྐྱོང་འོག་ལ་འདུག་སླེབས་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་དང་དགུ་བཅུ་གོ་བདུན་ལ་ཨ་ནི་ད་དེ་ནས་རྒྱ་གར་རྒྱལ་ཡོངས་སི་བྷི་ཨེ་སི་ཀྱི་ཨེ་ཕི་ལེ་ཤན་རག་རྒྱུ་བྱས་རེད། ད་ལྟ་དུས་ཚོད་དེ་ཡིན་ན་འཛིན་རིམ་བཅུ་གཉིས་བར་དུ་ཡོད་ཞུས་ཡིན། ཨ་ནི་སློབ་ཕྲུག་ཁྱོན་བསྡོམས་ད་ཉིས་བརྒྱ་བདུན་ཅུ་ཡོད། དེའི་ནང་ལོགས་ནས་རྒྱ་གར་ཕྲུ་གུ་བཞི་ཡོད། གཅིག་ཧི་མ་ལ་ཡ་ནས་གཅིག་བྱས། ཨ་ནི་བུ་མོ་གསུམ་ཡོད་ཨོ་དི་གསུམ་ཆ། ད་ལྟ་ང་ཚོའི་རྒྱ་ལི་ནི་མུ་སི་ལིམ་ཕཱམ་ལི་ནས་གཅིག་ཁ་ཆེ་གི་ནང་མི་གཅིག་ནས་འདི་ཡིན་ཞུ་ཡ་ཡིན། ཁྱོན་བསྡོམས་བཞི་མ་གཏོགས་མེད། ད་ང་དེ་གཏན་སློབ་ཡ་ནས་མ་སུ་རི་གཏན་སློབ་ནས་ཡིན། ད་ང་ཚོའི་ལས་ཀ་དེ་ད་ད་ད་འདི་ཉལ་ཁང་ལ་དམིགས་སུ་ཉལ་ཁང་ད་ང་ཚོ་བོད་རིགས་སློབ་ཕྲུག་ཟེར་ལབ་དགོས་རེད།

ལོ་རེ་ལོ་རེ་བྱས་ཕྲུ་གུ་རྒྱུགས་ལས་ཉུང་ཉུང་འགྲོ་འདུག་ཨ་ནི་ཉི་མའི་སློབ་གྲྭའི་ཚེ་ཕལ་ཆེར་བརྒྱ་རེད་རྒྱ་ཕྲུག་སུམ་བརྒྱ་ལྔ་བཅུ་ཟེར་བ་རེད་གི་ཡར་མར་འདུག་དེ་ང་ཚོ་ད་ལྟའི་ཕྲུ་གུ་ཁྱོན་བསྡོམས་དེ་རྒྱ་ཕྲུག་སུམ་བརྒྱ་འོ་དེ་ང་ཚོ་དེ་ཕྲུ་གུ་ཕལ་ཆེར་བརྒྱ་དང་དྲུག་ཅུ་ཟེར་ཕལ་ཆེར་ལྔ་བརྒྱ་བརྒྱ་ཆ་དེ་འདི་འདྲས་ཅིག་སླེབས་བསྡད་ཀྱི་ཡོད་རེད་དེའི་འདི་གལ་ཏེ།

འཛིན་རིམ་འདི་མར་ནས་སྔོན་འགྲོ་ནས་བྱས་རྗེས་འཛིན་རིམ་བཅུ་གཉིས། སྡེ་ཚན་ཚོང་རིག་སྡེ་ཚན་བར་དུ་ཕྲུ་གུ་ཡོད། ད་ལྟའི་ཆ་ལ་ཁྱོན་བསྡོམས་ང་ཚོ་ཕྲུ་གུ་བརྒྱད་བརྒྱ་ལྔ་བཅུ་ཟིན་ཡོད། ད་དེའི་ནང་ནས་གྲངས་ཀ་ཏག་ཏག་ཏག་ངས་ལབ་ཐུབ་མི་འདུག་ཡིན་པ་ཡིན་ན་བརྒྱད་བརྒྱ་ལྔ་བཅུའི་ནང་ནས་ཧ་ལམ་ཕྲུ་གུ་བརྒྱ་ཞིག་ད་ད་ད་ས་མཚམས་ག་རེ་ཡུལ་མི་དེ་འདྲས་ཀྱི་ཕྲུ་གུ་དུ་ཆགས་སྡོད་དེ་མིན་ཆ་ཚང་རང་ཚོ་བོད་པ་རང་དུ་སྤ་ཡིན་ཞུས། ང་ལ་དྭགས་བོད་ཕྲུག་ཁྱིམ་སྡེ་སློབ་སྤྱི་ཡིན། ང་རང་ཚོ་བཙན་བྱོལ་སློབ་གྲྭའི་ནང་ནས་ལ་དྭགས་ཀྱི་གཞིས་ཆགས་ཀྱི་ནང་ནས་སློབ་གྲྭ་གཅིག་པོ་བོད་ཁྱིམ་གྱི་གཟིགས་སྐྱོང་འོག་ནས་ཡོད་པ་དེ་རེད། དེ་སློབ་གྲྭ་ལྟེ་བ་དེ་ལྕོག་ལམ་སར་ན་ལ་དྭགས་ཀྱི་རྒྱལ་སར་ཉེ་འགྲམ་ལྕོག་ལམ་སར་ན་ཡོད་རེད། འདི་ནང་ལ་ད་ཉེ་བའི་ཆར་ལ་ཕྲུ་གུ་ཏེ་སི་ཆགས་ཉུང་བར་ཆགས་ཡོད་རེད། བཙན་བྱོལ་སྤྱི་ཚོགས་ནང་ལ་ཏེ་སི་ཆེད་ཕྲུ་གུ་གྲངས་ཀ་མང་ཤོས་འདྲ་བོ་ཆགས་བསྡད་ཀྱི་འདུག་ཞུ་བས། ད་ལྟའི་གི་གནས་སྟངས་ཆ་མཚོན་པ་ཡིན་ན

ཆུང་ཙག་རེ་གཉིས་རེ་གཉིས་ཡོད་ད་ཡིན་ནའི་སྤུ་གུ། ཡ་ག་ཅིག་ལ་ཡ་ཐ་མག་འཐེན་གི་འཐེན་གི་ད་སྤུ་གུ་སུ་སུ་ཡིན་མེད་ད་དེ་གསལ་བོ་ཞིག་བཞག་ད། ཅིག་ང་རང་ཚོ་ཅིག་ང་ད་འགན་འཛིན་ད་ཅིག་གི། ལས་ཁུངས་ནས་ད་ང་རང་ཚོ་ཧ་གོ་འདོད་གི་སྤུ་གུ་སུ་སུ་སུ་ད་སུ་ཡིན་པ། ད་དེ་ཕར་ཕྱིན་བྱས་དུས་ཚོད་ལ་ཡ་དམིགས་བསལ་གི། ལམ་སྟོན་ཞིག་བྱེད་ད་ད་ང་རང་ཚོ་ལབ་ད་ལ།

སློབ་གསོ་རྒྱབ་བཅུག་ཡ། ལམ་སྟོན་བྱེད་བཅུག་ཡ། དེ་འདྲས་ཀྱི་ང་ཚོ་ཆ་ཤས་ཡོད་ཟེར་ཞུ།
སྤྱི་བཏང་ངས་གྲངས་ཀ་ཏག་ཏག་ད་ཀོ་ལབ་ཚོད་ཟེར་གལ་ཐིག་གི་མི་འདུག་ད་ཡིན་པ་ཡིན་ནའི་ད་ལྟ་མིའི་ཟབ་སྦྱོང་དེ་གནད་འགག་ཆེན་པོ་གཅིག་རྩིས་བྱས་ཏེ་མིས་ཆེད་མངགས་འདིའི་ཐོག་ལ་གལ་ཆེ་དོན་ཆེ་བྱས་རྗེས་སློབ་གྲྭ་ཁག་གི་སློབ་སྤྱི་རྣམ་པ་ཚོ་དེ་འཛོམས་ཡོད་རེད་ཨ་ནི་འདི་དཀའ་ངལ་འདི་གཅིག་སློབ་གྲྭ་བྱེ་བྲག་པ་གཅིག་གི་དཀའ་ངལ་རེད་བསམ་གི་མི་འདུག་ཀོ་སློབ་གྲྭ་ཚང་མའི་ནང་ལོ་ཏན་ཏན་ལོ་ཚད་འདི་འདྲས་གཅིག་གི་ནང་ལོ་ལ་ད་ལྟ་ལང་ཚོ་དར་བབས་ཀྱི། ལོ་དུས་དེའི་ནང་ལ་ད་ཅིག་འཕོ་འགྱུར་མང་པོ་ཞིག་འགྲོ་གི་ཡོད་པའི་རྒྱུ་མཚན་བྱས་རྗེས་ཨ་ནི་ཁོ་ཚོ་ཅིག་འདྲ་མི་འདྲ་བྱེད་ཡ་གི་རང་བཞིན་དེ་ལོ་ཚད་དེ་ག་རང་ལ་སླེབས་ཀྱི་ཡོད་རེད་ད་འདི་ཚོ་ཕར་འགྲེལ་བཤད་བསྐྱོན་ཡོང་དུས་ཙམ་པ་ད་དེ་ཅིག་དཀའ་ངལ་དེ་ཅིག་ཚང་མའི་ནང་ལོ་ཅིག་ཡོད་བསྡད་པ་ཅིག་རེད་ཤག་ཡིན་པ་ཡིན་ན་ངས་དྲང་དྲན་གི་ཐོག་ནས་དམིགས་བསལ་ད་ལྟ་ངས་ཞུ་ཐུབ་ས་མ་རེད། ནམ་རྒྱུན་ནས་ད་ང་ཚོ་འཛིན་གྲྭ་ནང་ལོ་ལ་ཡིན་ནའི་རེད་ཕྱི་ལོ་ལ་ཡིན་ནའི་རེད་དགེ་ལགས་རྣམ་པ་གིས་ཅིག་རབ་དང་རིམ་པ་སྤུ་གུ་འདི་ཚོ་ལ་ཅིག་རང་ལང་ཚོ་དར་བབས་ཀྱི་སྐོར་ལ།

བལྟས་ནས་ཅིག་གདོང་ལེན་བྱེད་དུ་ཡོད་རེད། ཨ་འདི་མཉམ་དུ་ད་མ་འོངས་པ་ཆ་བཞག་ན་ད་སློབ་ཚན་རང་ལ་ཅིག་ཤུགས་མེད་པ་བྱས་ད་ང་ཚོ་ཅིག་ཤེས་སྲོལ་སྦྱོར་བ་གཤོག་པ་གཉིས་ལྡན་ལ་དུས་དེང་དུས་ཀྱི་ཤེས་ཡོན་དང་ཨ་ཅིག་སློབ་ཚན་དང་གཉིས་ཆ་མཉམ་དུ་ཅིག་བསྡོམས་ནས་ཅིག་སྤུ་གུ་དེ་རང་རྐྱ་འཕེལ་བ་དང་ཅུང་མ་ད་དབྱིན་ཇི་སྐད་ནང་ལ་སུ་ད purposeful life ཅིག་དེ་འདྲས་ཅིག་ཡོང་ཡས་ཀྱི་ཨ་འདྲས་ད་འབད་བརྩོན་ཞུ་དུ་ཞུ་བཞིན་པ་ཡོད་ཞུ་ཡོད། ཅི་ད་ད་དྲང་པོ་ཞུས་ན་ང།

ཕུགས་རྒྱང་རིང་པོ་ད་ལོ་བཞི་བཅུ་ལྷག་ཕྱིན་ཡོད་དུས་ཡང་ང་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་འདུག་སྟེ་ཡིན་དུས་ཙང་ནས་ང་གཞུང་ཞབས་ཁོངས་དུ་ཡིན་ནའི་རེད་སློབ་གྲྭ་ཁག་གི་དགེ་རྒན་ཡིན་ནའི་རེད་ག་ལ་གང་ཟག་དཔེ་མི་སྲིད་ཤུགས་ཆེན་པོ་དེ་འདྲས་ཆགས་ཏེ་བསྡད་དེ་སླེབས་དུས་ཙང་ནས་ཡང་དམིགས་བསལ་གྱི་གྲུབ་འབྲས་ལས་ཞུ་ཞུ་ཐུབ་མེད་པས་ནས།

ཤུགས་རྒྱབ་ལ་དཔག་པའི་ང་ཚོའི་རེ་བ་ལ་དཔག་པའི་གྲུབ་འབྲས་དེ་ག་ཟེ་ཆེ་བའི་ཐོན་མ་སོང། ཡིན་པ་ཡིན་ནའི་ད་ང་ཚོ་གི་སེམས་ཤུགས་མ་ཆག་པའི་ཐོག་མུ་མཐུད་ནས་ང་ཚོས་འབད་བརྩོན་བྱས་ཏེ་ད་ལྟ་བར་དུ་མུ་མཐུད་ནས་བྱེད་ཀྱི་ཡོད་ཞེས།
ད་ང་ད་ད་ད་ང་ང་རང་ཅིག་འདྲ་བོ་ཅིག་ད་ཕལ་ཆེར་ལོ་ལོ་གཉིས་མ་ཟིན་ཙམ་ཅིག་འགྲོ་སོང་རོགས་ད་ད་ལོ་ཉིས་སྟོང་བརྒྱད་ཀྱི་ང་རང་གི་ཅིག་འཆར་གཞི་དམིགས་ཡུལ་ཅིག་ད་ཅིག་དམིགས་ཡུལ་མང་པོ་ཟིན་ན་འགྲུབ་ཡས་ད་དཀའ་ལས་ཁག་པོ་རེད་ཤག། ཉིས་སྟོང་བརྒྱད་དེ་ང་རང་གི། གི་དམའ་རིམ་གཅིག་སྤུ་གུ་གཅིག་ཡོད་རེད། དམའ་རིམ་སྤུ་གུ་མང་པོ་ཡོད་མ་རེད་འཛིན་གྲྭ་གཉིས་པ་ནས་སྤུ་གུ་ཕལ་ཆེར་ཉི་ཤུ་ཟིན་གྱི་ཡོད་རེད་བཅོ་བརྒྱད་ཉི་ཤུ། ཁོང་ཚོ་ལ་དེ་ངས་ལོ་གཅིག་རིང་ངས་འདི་ལྟར་གཅིག་ཀློག་རྩལ། དེབ་ཀློག་གི་དབྱིངས་ཞུགས་པ། འདི་གཅིག་ད་ཞོགས་གས་ང་ཆུ་ཚོད་རེར་ཁོ་ཚོ་ལེན་གྱི་ཡོད་བོད་ཡིག་དབྱིན་ཇི། འདི་མཉམ་དུ་བཟང་སྤྱོད།

འོ་དེ་གཅིག་ང་ཚོ་ད་ལས་བྱེད་བྱེད་བསྡད་ཀྱི་འགྲོ་དེ་འོས། དཀའ་ངལ་ཆེ་ཤོས་དེ་གཅིག་ད་སློབ་གྲྭའི་ནང་ལོགས་སྤུ་གུ་ཚོ་ང་ཚོའི་རེ་བ་དེ་ད་སློབ་གྲྭའི་ནང་ལོགས་ལ་སློབ་སྦྱོང་བྱེད་ག་ཡོང་གི་ཡོད་དུས་ཙམ་པ་གཅིག་སྤུ་གུ་ཁོ་རང་ཚོའི་སེམས་པའི་ནང་ལོགས་སློབ་སྦྱོང་བྱེད་ག་སླེབས་ཡིན་བསམ་བསམ་གྱི་གཅིག་ཚོར་བ་གཅིག་ཡོད་པ་འདི་དེ་ག་དུས་མེད་ནས་དེ་ཞིག་ཞན་པོ་འདྲ་བོ་ཞིག་མཐོང་གི་འདུག་དེ་ཚོར་བ་དེ་མེད་དུས་ཙམ་པ་ཨ་ནི་དངོས་གནས་དྲང་གནས་གྱིས་གཅིག་སློབ་སྦྱོང་བྱེད་ཡ་དེ་དགེ་རྒན་ལས་བྱེད་ཚོས་དཔེ་དེད་ཤ་བཏང་བསྡད་དགོས་མཁན་བཟོ་འདྲ་གཅིག་ཚོ་སོ་སོས་ཁུར་བླངས་བྱས་ང་འདིར་སློབ་སྦྱོང་སྦྱང་ག་ཡོང་ཡིན་སློབ་སྦྱོང་སྦྱང་ཡ་དེ་ང་རང་རང་གིས་འགན་འཁྱེར་དགོས་ཀྱི་ཡོད་བསམ་པའི་གི་འདི་འདྲའི་གི་སྐུལ་སློང་དང་ཚོར་བ་ཅིག་དགོས་ཡ་དེ་གནད་འགག་ཆེན་པོ་རེད་ཤག་རོགས་སློབ་སྦྱོང་བྱེད་མཁན་ཅིག་ལ་དེ་གི་ཚོར་བ་དེ་དེ་ཞིག་ཤུགས་ཆུང་ཆུང་ཡིན་པའི་ཐོག་ནས་ཨ་ནི་ག་དུས་ཡིན་པ་ཡིན་ན་ད་ཅིག་འུ་ཚོ་སློབ་སྦྱོང་ལ་དབྱིངས་མི་འདུག་ཟེར་དང་སློབ་སྦྱོང་སྐྱོ་རུ་ཕྱིན་ཤག་ཟེར་གྱི་ང་རང་གིས་ཡང་འདི་གནད་འགག་ཆེན་པོ་ཅིག་མཐོང་གི་ཡོད། དེ་གཅིག་བྱས། ད་ཡིན་པ་ཡིན་ནས་ད་ང་ཚོའི་སློབ་སྦྱོང་ད་བསླབ་གྲྭ་སོ་སོའི་ནང་ལོགས་མི་འཛིན་སྐྱོང་བྱེད་མཁན་སོ་སོའི་གི་དམིགས་ཡུལ་འདྲ་མི་འདྲ་ཡོང་བསྡད་ཀྱི་རེད། ང་རང་སེམས་ནང་ལོགས་ལ་ཡིན་པ་ཡིན་ནས་ཅིག་སློབ་སྦྱོང་ཟེར་དེ་འཛིན་གྲྭ་བཅུ་བ་དང་བཅུ་གཉིས་གི་གྲུབ་འབྲས་གཅིག་པོ་གཞི་བཞག་བྱས་ད་ཡག་པོ་ཡོད་དང་མེད་དང་ད་ག་རང་བསྡུར་བྱས། དེ་གཅིག། ཆ་ཤས་གཅིག་ད་ཆགས་ཀྱི་རེད་ཡིན་པ་ཡིན་ནས་ང་རའི་སེམས་ནང་ལོགས་ག་དུས་ཡིན་པ་ཡིན་ནས་སློབ་སྦྱོང་སྦྱང་སྦྱང་མཁན་ཅིག་བཟོ་ཐུབ་བྱ་ཡ་དེ། སློབ་སྦྱོང་སྦྱང་མཁན་དེ་ལ་གཅིག་ང་རང་ཚོ་ད་གཞི་རྩ་དེ་ཆུང་ཆུང་ནས་བཏིང་ཡོང་དུས་ཙམ་པ་ངས་ཤུགས་བརྒྱབ་ས་འདྲ་བོ་དེ་དམའ་རིམ་ནས་བྱས་བྱས་ང་ཚོའི་སྤུ་གུ་དེ་ཚོ་དངོས་གནས་དྲང་གནས་ཅིག་དེབ་ཀློག་ཡག་ལ་དེ་ཞིག་དགའ་སྣང་བྱེད་ཡག། དུས་ཚོད་ཡོད་པའི་སྐབས་དེ་ལ་དཔེ་མཛོད་ནང་ལ་འགྲོ་ཡག་གི་ཅིག་སྤྲོ་སྣང་སྐྱེ་ཡག། དེ་འདྲའི་གི་ཐོག་ནས་ད་ང་ཚོས་སྟེར་ས་འདྲ་བོ་དེ་གཅིག་ཡིག་ཚད་བཅུ་པ་བཅུ་གཉིས་ཡིག་ཚད་ཙམ་མིན་པ་བྱས་འདི་ད་ཀོ་ཆ་ཤས་ཀྱི་སྐབས་དང་དུས་ཀྱི་གལ་གནད་ཅིག་ཆགས་བསྡད་ཀྱི་འདུག་མ་གཏོགས་དངོས་གནས་དྲང་གནས་ཀྱི་མ་འོངས་པ་ནི་སྤུ་གུ་དེ་ཚོ་སློབ་སྦྱོང་བྱེད་ཐུབ་མཁན་ཅིག་ཆགས་ཀྱི་རེད་མ་རེད་ཟེར་དང་ཅིག་སློབ་སྦྱོང་ཡག་པོ་ཆགས་མ་ཆགས་ཟེར་དེ་དམའ་རིམ་ནས་བྱས་ཀྱང་ང་ཚོའི་སྐད་ཡིག་གི་གཞི་རྩ་བརྟན་པོ་འདྲ་བོ་ཅིག་བཏིང་ཐུབ་པ་ཡིན་ན་ཏན་ཏན་སློབ་སྦྱོང་བྱེད་ཡ་དང་སློབ་སྦྱོང་ཁུངས་མ་འཁྱོལ་ཡ་ཟེར་དང་དེ་འདྲ་ཅིག་ཡོང་ཡ་ཁག་པོ་རེད་བསམ་བསམ་འདྲ་བོ་ཅིག་དྲན་པའི་ཐོག་ནས་ངས་ཤུགས་རྒྱག་ཡ་དེ་ཅིག་དཔེ་མཛོད་དགེ་རྒན་ཚོར་ལམ་སྟོན་བྱས་ཅིག་གུང་སེང་དང་གཟའ་སྤེན་པ་ཉིན་རྒྱབ་ཉི་མ་དེ་ཚོ་ཡིན་པ་ཡིན་ནས་དཔེ་མཛོད་སྒོ་ཕྱེ་བྱས་སྤུ་གུ་ཚོ་སྐར་མ་བཅུ་བཅོ་ལྔ་ཅིག་མ་གཏོགས་མེད་པ་ཡིན་ནས་ཅིག་དེའི་ནང་ལ་འགྲོ་ཡ་གི་འདུན་པ་བསྐྲུན་ཐུབ་ཡ་མཐུན་རྐྱེན་དེ་ཚོ་ང་ཚོའི་བསླབ་གྲྭའི་ངོས་ནས་སྦྱར་ཡ་དེ་འདྲས་ཀྱི་ཐོག་ནས་ཅིག་སྤུ་གུ་ཚོ་སྤྲོ་སྣང་དང་དགའ་སྣང་གི་ཐོག་ནས་ཅིག་དེབ་ཀློག་ཡ་དང་དཔེ་མཛོད་འགྲོ་ཡ་དང་དེ་འདྲས་ཀྱི་གོམས་གཤིས་དེ་ཚོ་ཆུང་ཆུང་ནས་འཇགས་ཐུབ་ན་ཨ་ནི་ཅིག་ཡར་བཅུ་པ་བཅུ་གཉིས་འཁྱོལ་འགྲོ་ཡ་ལ་དཀའ་ངལ་ཞིག་ཁྱོན་ནས་འཕྲད་ཀྱི་མ་རེད་བསམ་བསམ་འདྲ་བོ་བྱེད་ཡོད་དེ་འདྲའི་ཐོག་ནས་ངས་ཤུགས་རྒྱབ་ས་འདྲ་བོ་དེ་དེ་འདྲའི་རིགས་ཤིག་ཡིན་ཞེས། ལང་ཚོ་དར་བབས་ལ་འདི་གནད་འགག་ག་འདྲས་ཤིག་ཐུག་གི་ཡོད་ཟེར་ན། འཛམ་བུ་གླིང་ནང་ལ་ཆ་བཞག་པ་རེད་བྱས་ན་མི་འབོར་ནང་ལོགས་ནས་མི་འབོར་མང་ཤོས་ཤིག་དེ་ན་གཞོན་གྱི་མི་འབོར་དེ་ཆགས་ཡོང་བ་རེད་ཆགས་ཡོང་དུས་ཙམ་པ་ལ་ན་གཞོན་མི་འབོར་ནང་ལོགས་ལ་མི་འབོར་ཤུགས་ཆེ་བ་དེ་ཁོང་ཚོ་ལང་ཚོ་དར་བབས་ཡོང་བའི་སྐབས་སུ་གཟུགས་པོ་དང་བསམ་བློ་ན་འགྱུར་བ་མང་པོ་ཞིག་ཐེབས་ཀྱི་ཡོད་པ་རེད་འདི་ཐེབས་པའི་སྐབས་སུ་ཨ་ནི་ཁོང་ཚོ་ལ་གནས་ཚུལ་ཏག་ཏག་མ་རག

ད་ལན་ང་ཚོ་ཚོགས་འདུའི་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ན། སློབ་གྲྭའི་ནང་ལོགས་ལ་ལང་ཚོ་དར་བབས། ད་ཨ་ནི་ཟུར་སྦྱོང་རིག་གནས་ཀྱི་སྒྲོམ་གཞི་ཞིག་གཏན་འབེབས་བྱེད་དགོས་ད། ད་སྒྲོམ་གཞི་གཏན་འབེབས་བྱས་རྗེས་སྒྲོམ་གཞི་འདིའི་འོག་ནས་ང་ཚོ་གིས་ད་ལག་ལེན་ག་འདྲ་ཞིག་འཁྱེར་དགོས་འདུག། བྱེད་ཆེད། ཨ་ནི་ཁོ་རང་ཚོ་ད་ལན་གྱི USAID ཀྱི་སྐུ་ཚབ། Tibet Fund གྱི་སྐུ་ཚབ་རྒྱ་གར་གཅིག་ཡོད་རེད་ཁོ་རང་འབྲེལ་མཐུད་པ་ཁོ་རང་འདུག་སླད་ཁོ་རང་གིས་སྒྲོམ་གཞི་ཞིག་གཏན་འབེབས་བྱས་ཡོད་རེད་འདིའི་ཐོག་ལ་ང་ཚོ་གིས་གོ་བསྡུར། ཉི་མ་གཉིས་རིང་ལ་ང་ཚོ་གོ་བསྡུར་བྱས་རྗེས་ད། གཏན་འབེབས་ཅིག་མར། བཟོས་ཡོང་དགོས་རེད། ད་ངེད་ཀྱིས་ལས་འགན་ཆ་བཞག་པ་འདྲ་བྱས་ན། ད་ངས་དབྱིན་སྐད་ཐོག་ནས་ཞུ་བ་འདྲ་བྱས་ན་ད་ལན་ངེད་ཀྱིས་ཟབ་སྦྱོང་ལབ་ནའི་ཚོགས་འདུ་འདི། མར་འཁྲིད་ཡས་དེ་མང་ཆེ་དབྱིན་སྐད་ཐོག་ནས་དང Advocacy ལབ་ཡས་དེ་རེད། ད་ཁོང་ཚོ་སློབ་གྲྭའི་དབུ་འཛིན་ཡིན་པའི་ཆ་ནས།

ན་གཞོན་ནང་ལོགས་ལ་འགྱུར་བ་ཐེབས་ཀྱི་ཡོད་རེད། ཡིན་ནའི་མཐའ་མ་དེ། གནས་ཚུལ་ཅིག་བྱུང་བའི་སྐབས་སུ་འདི་དཀའ་ངལ་ཅིག་གི་ངོས་འཛིན་བྱེད་ཀྱི་འདུག་དབྱིན་དབྱིན་སྐད་མར་བཟོས་ན Problem ལབ། འདི་དཀའ་ངལ་ཅིག་གི་ངོས་འཛིན་བྱེད་ཀྱི་འདུག་མ་གཏོགས་འདི། ལང་ཚོ་དར་བབས་ཀྱི་བསམ་བློ་དང་གཟུགས་པོའི་འགྱུར་བ་ཅིག། འདི་ཀྱི་རྐྱེན་གྱིས་ཡིན་པ་འདི་ངོས་ལེན་བྱེད་ཀྱི་མི་འདུག་གང་ཡིན་ཟེར་ན། ལང་ཚོ་དར་བབས་སྐབས་སུ་འགྱུར་བ་མང་པོ་ཐེབས་ཀྱི་རེད། དཔེར་ཆ་བཞག་ན། ཅིག། འཛིན་གྲྭ་ནང་དོ་སྣང་མ་སྤྲད་ཡ་སོགས་པ་དང། སྒྲིག་འཛུགས་འགལ་བའི་ལས་ཀ་བྱེད་ཡ་སོགས་པ་དང། འདི་འདྲའི་གནས་ཚུལ་གཅིག་ཅི་ཞིག་བྱུང་དུས་ལམ་སང་ཁོ་དཀའ་ངལ་ཅིག་ལ་ངོས་འཛིན་བྱས་བཞག་ན། དེ་རྩ་བ་ཉིད་འགྲིག་གི་ཡོད་མ་རེད། འདི་ངེད་ཀྱི་ད་ལྟའི་གི་དེ་རིང་གི་ཚོགས་འདུའི་ཐོག་ནས་ངེད་ཀྱི། གཙོ་བོ་གཙོ་བོ་ཞིག་ངེད་ཀྱིས་འདི་ཐོག་ལ་ཤུགས་ཆེན་པོ་ཞིག་ངས་ཞུས་ཡིན། རྒན་ལགས་ཁོང་ཚོའི་ངོས་ནས་འདི་གསར་པ་ཞིག་ཤེས་སོང་ལབ་ཡ་ཅིག། དངོས་ནས་འདི་དཀའ་ངལ་མ་རེད་བཞག་འདི་དཀའ་ངལ་ག་ལ་ངོས་འཛིན་བྱེད་རྒྱུ་མི་འདུག། འདི་བསམ་བློ་ཡི་འགྱུར་བ་ཅིག་དང། འདི་འདྲའི་ཅིག། འགྱུར་བ་ཅིག་རེད་ཤག་ལབ་ནས་ད་རྒན་ལགས་ཁོང་ཚོ་མང་པོ་ཅིག་དེ་དེ་རིང་དཔེ་གསལ་བོ་ཆགས་སོང། འདི་ཁོང་ཚོ་གསལ་བོ་ཆགས་ན་ནི་སང་ཉིན་ནས་ངས་འདིའི་ཐག་གཅོད་བྱེད་སྟངས་ཐོག་སླེབས་དུས་སྒང་ལ་ཁྱད་པར་ཏན་ཏན་ཞིག་འགྲོ་གི་རེད་བསམ་གྱི་འདུག་ཨ་ནི། ཁོ་རང་ཚོའི་ནང་ཁུལ་ལ་ལང་ཚོ་དར་བབས་ཀྱི་གོ་རྟོགས་ག་ཚོད་ཡོད་རེད་ཡོད་མ་རེད་ལབ་ཡ་དེ། དགེ་རྒན་སློབ་སྤྱི་ཁ་ཤས་ནང་ལ་འདུག་ག་ཨའུ་ཙི་འདུག་གོ་རྟོགས་ཨའུ་ཙི་འདུག་རེད་བ། ཡིན་ན་ཡང་མང་པོ་ཅིག་ནང་ལ་འདི་གོ་རྟོགས་འདི་གསལ་བོ་ཞེ་དྲག་མི་འདུག

ཆགས་སོང་བསམ་གྱི་འདུག་ངེད་ཀྱི་ད་ལྟའི་ལང་ཚོ་དར་བབ་དང་འབྲེལ་བའི། ཨ་ནི་ང་གཅིག་ཞུ་ཡ་ཡིན། ད་ལན་གྱི་ང་ཚོ་འདི་གི་ཚོགས་འདུ་འདི་ནང་ལོགས་ལ་བརྗོད་གཞི་གཙོ་བོ་གཅིག་དེ་ལང་ཚོ་དར་བབ་འདི་གཅིག་རེད། དེ་དང་མཉམ་པོ་ཟུར་སྦྱོང་རིག་གནས་དེ་གཅིག་ཆགས་བསྡད་ཡོད་རེད། གང་ཡིན་ཟེར་ན། ལང་ཚོ་དར་བབ་ལབ་ཡས་འདི་འགྱུར་བ་གཅིག་རེད་བ། བུ་དང་བུ་མོ་རྣམས་ལ། བསམ་བློ་འགྱུར་བ་གཅིག་རེད། ཚོར་བ་འགྱུར་བ་ཅིག་རེད། འགྱུར་བ་ཡོང་གི་རེད་དེ་ཡིན་ནའི་འགྱུར་བ་ཡོང་བའི་སྐབས་སུ། ང་ཚོ་གིས་ཟུར་སྦྱོང་རིག་གནས་དེ་སྤྲད་མ་ཐུབ་ན། ཨ་ཁོ་གིས་འགྱུར་བ་དེ་ལ་གདོང་ལེན་བྱེད་སྟངས་དེ་ཨ་ནི་སྡུག་ག་ཅིག་འགྲོ་གི་རེད་མ་གཏོགས་ཡག་ག་ཅིག་འགྲོ་བའི་རྩ་བ་ཉིད་ཡོད་མ་རེད། དཔེར་ཆ་བཞག་ན། ལོ་ཚད་བཅུ་བཞི་ནས་བཅུ་དྲུག་གི་བཤད་ན། ལང་ཚོ་དར་བབས་ཀྱི་ལོ་ཚད་དཀྱིལ་དེ་རེད་བར་མཚམས་དེ། འདི་ལོ་ཚད་དེ་ང་ཚོས་གནད་འགག་ཤོས་བརྩི་དགོས་རེད།

ལང་ཚོ་དར་བབས་ཀྱི་ལོ་ཚད་འདིའི་ནང་ལོགས་ལ། བརྟག་དཔྱད་བྱེད་ཀྱི་འདོད་པ་འདི་དཔེ་ཤུགས་ཆེན་པོ་རེད། སེམས་ཁམས་རིག་པ་ཡི་འདི་དཔེ་གསལ་པོ་བཤད་ཀྱི་ཡོད་རེད། ལོ་ཚད་འདི་ནང་ལ་ཨི་དབྱིན་སྐད་མ་བཟོ་ན Experiment བྱེད། བརྟག་དཔྱད་བྱེད་ཨོ་འདི་ཐ་མག་འཐུང་ན་ག་འདྲ་ཡོད་རེད། འདི་བྱེད་ན་ག་འདྲ་ཡོད་རེད། Group བྱས་ནས་འཁྲུག་པ་བརྒྱབ་ན་ག་འདྲ་ཡོད་རེད། ཁོ་ཚོ་ལ་བརྟག་དཔྱད་བྱེད་ཀྱི་དུས་ལོ་ཚད་འདི་དཔེ་ཤུགས་ཆེན་པོ་རེད། སོ་འདི་ལོ་ཚད་ལ་ང་ཚོ་ཡིས་ཁོ་ཚོ་ལ་ཟུར་སྦྱོང་རིག་གནས་འདི་ཡག་པོ་སྤྲད་མ་ཐུབ་ན། ཨ་ནི་ཁོ་ཚོ་དེ་ཉེན་ཁ་འཇུག་པོ་ཞེ་པོ་ཅིག་ག་འདུག། ཨ་ནི་བརྟག་དཔྱད་བྱེད་ཡ་སོགས་པ་འདྲ་བོ། ཨ་ནི་སྒྲིག་སྲོལ་འགལ་བའི་གི་ལས་ཀ་ནང་འགྲོ་ཡ་སོགས་པ་འདྲ་བོ། ཨ་ནི་འཚར་ལོངས་ཏག་ཏག་མ་ཡོང། ཨ་ནི་སྤུ་གུ་སྡུག་ག་ཅིག་ནང་བརྩི་ཡ་སོགས་པ་འདྲ་བོ། སོ་དེ་ཡིན་དུས་ཀ་ལ་ད་ལན་གི་ང་ཚོ་གི་སྦྱོང་བརྡར་འདི་རེད། ནང་ལོགས་ལ། ལང་ཚོ་དར་བབས་འདི། གསར་བའི་འགྱུར་བ་ཅིག་རེད་མ་གཏོགས། དཀའ་ངལ་གང་མ་རེད་གོ་ཁོ་འགྱུར་བ་ཅིག་རེད། བུ་དང་བུ་མོ་རྣམས། འགྱུར་བ་ཐེབས་པའི་སྐབས་སུ། དཀའ་ངལ་མང་པོ་ཡོང་གི་ཡོད་རེད། ཡིན་ན་འགྱུར་བ་ཐེབས་པའི་སྐབས་སུ་དཀའ་ངལ་ཡོང་བའི་སྐབས་སུ་དཀའ་ངལ་དེ་ལ་གདོང་ལེན་བྱེད་ཡ་དེ་ཟུར་སྦྱོང་རིག་གནས་བསླབ་དགོས་ཀྱི་ཡོད་རེད། ད་ལྟ་ང་ཚོ་གི་དབྱིན་སྐད་མ་བཟོ་ན Life Skill རེད་དེ། ཚན་པ་བཅུ་རེད། གོང་ས་མཆོག་གིས་ད་ལྟ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར།

ཁོ་གདམ་ག་ཡག་པོ་ཞིག་གདམ་ག་བྱེད་ཡ་དེ་ནུས་པ་དེ་སླེབས་ཡོང་གི་རེད། སོ་ཟུར་སྦྱོང་རིག་གནས་དེ་བསླབ་མ་ཐུབ་ན་དཔེ་མི་སྲིད་ཁག་པོ་རེད། ད་ལན་ང་ཚོ་གི་ཟབ་སྦྱོང་ཚོགས་འདུ་དེ་ནང་ལོགས་ལ་ལང་ཚོ་དར་བབས་ཀྱི་འགྱུར་བ་མཉམ་པོ་ཟུར་སྦྱོང་རིག་གནས་དེ་ཁྲིད་ཐུབ་ཡག་སྤུས་དག་པོ་ཐོན། འདི་གཉིས་གཉིས་དེ་མཉམ་པོ་བྱུང་སོང་ན་ང་ཚོ་གཞོན་སྐྱེས་དེ་མ་འོངས་པ་འཛམ་གླིང་ནང་ཞལ་འདེབས་ཞུ་ཐུབ་ངེས།